དཔྱད་ཞིབ་པ་ཚོས་གསུང་གསལ་ལ་ཨིན་ཏྲོ་ནེ་ཤི་ཡའི་ནང་ལ་ད་རེས་ཉེ་དུས་བྱས་པའི་སྲིད་འཛིན་གྱི་འོས་བསྡུའི་ནང་ལ་ཡུལ་དེའི་སྲུང་སྐྱོབ་བློན་ཆེན་སྐུ་ཞབས Prabowo Subianto ལ་མང་མོས་ཀྱི་རྒྱལ་ཁ་ཐོབ་ཡོད་པར་མངོན་གྱི་ཡོད་པ་དང། དེ་སྔོན་རྒྱ་ནག་གི་སྲིད་བྱུས་ལ་སྐྱོན་བརྗོད་གནང་མཁན་ཞིག་ཡིན་རུང། ཡིན་ན་ཡང་ཁོང་གིས་རྒྱ་ནག་གི་ཕྱོགས་སུ་ལངས་ཕྱོགས་སྲིད་བྱུས་མི་འདྲ་བ་ཞིག་བཟུང་རྩིས་མེད་པས་ལྷོ་ཕྱོགས་ཨེ་ཤི་ཡའི་སྲིད་བྱུས་ལ་འགྱུར་བ་ཆེན་པོ་དེ་ཙམ་ཡོང་རྒྱུའི་ཉེན་ཁ་མེད་པ་དང། སྐུ་ཞབས་པར་བྷ་ཝོ་ཡིས་འདི་ལོའི་ཕྱི་ཟླ་བཅུ་པའི་ཟླ་མཇུག་ཏུ་ཡུལ་དེའི་སྲིད་འཛིན་གྱི་ཐུགས་འགན་བཞེས་ཀྱི་ཡོད་རེད། རྒྱ་ནག་གིས་ཨིན་ཏྲོ་ནེ་ཤི་ཡའི་ནང་ལ་མ་རྩ་ཁྱོན་ཆེ་འཛུགས་འཇོག་བྱས་ཏེ་ཁོར་ཡུག་ལ་གནོད་སྐྱོན་གཏོང་བ་དང་ད་ག་ནང་བཞིན་རྒྱ་ནག་གིས་ལྷོ་ཕྱོགས་རྒྱ་ནག་རྒྱ་མཚོའི་མཚོ་གླིང་ཡོངས་རྫོགས་ཡུལ་དེར་བདག་གི་ཡོད་པའི་འདོད་གཏམ་ཤོད་ཀྱི་ཡོད་པ་དེས་རྒྱལ་ཁབ་གཉིས་ཀྱི་འབྲེལ་བར་འགྱུར་བ་ཡོང་སྲིད་པ་ཞིག་ཡིན་འདུག། དཔྱད་ཞིབ་པ་མང་པོ་ཞིག་གིས་རྒྱ་ནག་གིས་ཨིན་ཏྲོ་ནེ་ཤི་ཡའི་ནང་ལ་མ་རྩ་ཁྱོན་ཆེ་འཛུགས་འཇོག་བྱས་ཏེ་ཁོར་ཡུག་ལ་གནོད་སྐྱོན་གཏོང་བ་དང། ཡུལ་དེས་ལྷོ་ཕྱོགས་རྒྱ་ནག་རྒྱ་མཚོའི་མཚོ་གླིང་ཡོངས་རྫོགས་ཡུལ་དེར་བདག་གི་ཡོད་པའི་འདོད་གཏམ་ཤོད་ཀྱི་ཡོད་པ་དེས་རྒྱལ་ཁབ་གཉིས་ཀྱི་འབྲེལ་བར་འགྱུར་བ་ཡོང་སྲིད་པ་ཞིག་ཡིན་འདུག་སྲིད་འཛིན་ལས་ཐོག་སྐུ་ཞབས་ཇོ་ཀོ་ཝི་དོ་དོ་མཆོག་གིས་སྲིད་འཛིན་གནང་ཤུལ་གྱི་རིང་ལ

རྒྱ་ནག་དང་མཉམ་དུ་དཔལ་འབྱོར་གྱི་འབྲེལ་བ་གཏིང་ཟབ་བཟོས་ཡོད་པས་སྲིད་འཛིན་རྗེས་མའི་སྐབས་ལ་རྒྱལ་ཁབ་གཉིས་ཀྱི་འབྲེལ་བར་འགྱུར་བ་ཆེན་པོ་དེ་ཙམ་ཡོང་གི་མ་རེད་གསུངས་བཞག་ཡིན་ན་ཡང་སྐུ་ཞབས་པར་བྷ་ཝོ་ཡིས་ཉེ་དུས་ཕྱི་ཟླ་བཅུ་གཅིག་པའི་ནང་ལ་ལྷན་འཛོམས་ཤིག་གི་སར་གསུང་བཤད་གནང་པའི་སྐབས་ལ་ཁོང་གིས་རྒྱ་ནག་དང་ཨ་མི་རི་ཀ་གཉིས་ཀ་དང་མཉམ་དུ་འབྲེལ་ལམ་སྲ་བརྟན་བཟོ་འདོད་ཡོད་ལུགས་གསུངས་ཡོད་པ་དང་ཁོང་གིས་སྐབས་དེར་ཨིན་ཏྲོ་ནེ་ཤི་ཡ་ལ་ནེ་དར་ལན་ནས་རང་དབང་རང་བཙན་ཐོབ་རྒྱུར། དེ་སྔོན་ཨ་མི་རི་ཀས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གྲངས་ཀྱི་ནང་ལ་རྒྱབ་སྐྱོར་ཤུགས་ཆེ་བྱས་ཡོད་པར་རྗེས་དྲན་ཞུས་ཏེ་ཨ་མི་རི་ཀར་ཐུགས་རྗེ་ཆེ་གསུངས་ཡོད་པ་དང། རྒྱ་ནག་གིས་ཨིན་ཏྲོ་ནེ་ཤི་ཡ་ནང་ལ་མ་རྩ་ཤུགས་ཆེ་བཙུགས་ཏེ་ཡུལ་དེའི་མི་མང་ཚོར་དཔལ་འབྱོར་གྱི་ཁེ་ཕན་བྱུང་ཡོད་རེད་གསུངས་ཡོད་འདུག་སྐུ་ཞབས་པར་བྷ་ཝོ་ཡིས་གདོང་ལེན་གནང་དགོས་པའི་གནད་དོན་གལ་འགངས་ཆེ་ཤོས་གཅིག་ནི་ལྷོ་ཕྱོགས་རྒྱ་ནག་རྒྱ་མཚོའི་ནང་ལ་ཡོད་པའི་མཚོ་གླིང་གི་བདག་ཐོབ་དེ་ཡིན་པ་དང། རྒྱ་མཚོ་དེའི་རྒྱ་རྒྱུད་དུ་ཡོད་པའི་རྒྱལ་ཁབ་གཞན་པ་ཚོས་འཐབ་རྩོད་བྱེད་པ་ནང་བཞིན་ཨིན་ཏྲོ་ནེ་ཤི་ཡས་ཀྱང་རྒྱ་མཚོ་དེའི་ནང་གི་མཚོ་གླིང་མང་པོ་ཞིག་གི་བདག་ཐོབ་ཀྱི་ཐོག་ལ་རྒྱ་ནག་དང་མཉམ་དུ་འཐབ་རྩོད་བྱེད་ཀྱི་ཡོད་རེད་ཡིན་ན་ཡང་ཝེད་ནམ་དང་ཧྥི་ལི་པིན་གཉིས་ཀྱིས་བྱེད་པ་ནང་བཞིན་གྱི་འཐབ་རྩོད་ཤུགས་ཆེ་བྱེད་ཀྱི་མེད་པ་རེད། ཨིན་དྲོ་ནེ་ཤི་ཡའི་ཇེ་ནྡི་རལ། ཨེག་མཱཏ་ཡཱ་ནི་གཙུག་ལག་ཁང་གི་དགེ་རྒན་ཆེན་མོ་ཡོ་ནེ་སི་ཡིས་གསུང་ཡ་བྱས་པ་ཡིན་ན། རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་མཚོ་གླིང་གི་བདག་ཐོབ་ལ་རྩོད་ལེན་བྱེད་པ་ཤུགས་ཆེ་རུ་བཏང་པ་ཡིན་ན། སྐུ་ཞབས་པར་བྷ་ཝོ་ཡིས་ཀྱང་དེ་ལ་དེ་མཚུངས་ཀྱི་ལན་འདེབས་གནང་གི་རེད་ཅེས་གསུངས། ཇ་ཀར་ཏའི་དགེ་རྒན་ཆེན་མོ Faisal Nurdin Idris ཡིས་ལྷོ་ཕྱོགས་རྒྱ་ནག་རྒྱ་མཚོའི་མཚོ་གླིང་གི་བདག་ཐོབ་མངའ་དབང་གི་གནད་དོན་དེ་ཤར་ལྷོ་ཨེ་ཤི་ཡའི་ཡུལ་ཁག་མང་པོ་དང་འབྲེལ་བ་ཡོད་པ་ཡིན་པས་སྐུ་ཞབས Prabowo ཡིས་ཤར་ལྷོ་ཨེ་ཤི་ཡའི་མཐུན་ཚོགས ASEAN གྱི་ཡུལ་ཁག་ཚོས་ཆིག་སྒྲིལ་དང་ཐུན་མོང་གི་ཐོག་ནས་འཐབ་རྩོད་བྱ་རྒྱུར་ཁོང་གིས་དང་ཐོག་མཐུན་ཚོགས་དེའི་ནང་ལ་གླེང་མོལ་གནང་སྲིད་པ་ཞིག་རེད་ཅེས་གསུངས་བཞག། གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཆེན་ཡིན།